རྒྱ་ནི་རྒྱ། གསོད་རིགས་བཅས་ཨ་ད། མི། གི་གཞི་མ་བུ་ཆེན་པོའི་དུས་སུ་ཡ་རེ་བོ་དེ་འདྲ་བཤད་ཡོང། དེ་འདྲའི་འདྲ་བོ་ཡོང་ཡ་དེ། ཚེ་འདི་བློས་མ་ཐོངས་པའི་རྐྱེན་གྱིས་ཡིན་ཙང་ཚེ་འདི་བློས་མ་ཐོངས་ནི་སྐྱེ་བ་ཕྱི་མ་ཕ་ཚད་རེད་ངེས་འབྱུང་བསམ་པ་ཚད་དང་ཧ་ཅང་བཀའ་དྲིན་ཆེན་པོ་བྱེད་ཡིན་དུས་བ་ཐོག་མ་ངེས་འབྱུང་དགོས་པའི་རྒྱུ་མཚན། ངེས་འབྱུང་གི་ཡན་ལག་ཚེ་འདི་བློས་གཏོང་བ་དེ་ཚེ་འདིར་ཞེན་པ་ཆེན་པོ་མ་བྱུང་རོགས་བྱས་ན་ཆོས་ལ་བར་ཆད་མེད་པ་ཆོས་ལམ་ལ་འགྲོ་བ་གང་ག་དེ་ཡོང་རྒྱུ་ཡོད་རེད། ད་དཔེར་ན་རྟོད་ཕུར་ཟེར་ཡ་དེ་རེད།

དེ་ལྟར་བྱ་ཡུལ་བཟང་པོ་ཉན་ཡོད་ཀྱི་རེད་ཉན་དེ་ཨ་མ་ཡུམ། ཁོ་རེ་ཨ་མ་བ་གཞུག་ཡོང་ས་མཐོང་ཙང་ཨ་མ་བཙན་བླ་མ་སངས་ཨ་མའི་རྩར་རྒྱུགས་ཤིང་ཡར་ལོངས་པའི་རྒྱང་དེ་འཐེན་དུས་ཐག་པ་གང་འཐེན་ཡག་ཡོད་རེད་ཨ་ནི། དེ་ལྟར་བྱ་ཙང་ཐོག་བསྡད་ཀྱི་རེད། ཐོག་ཙང་དེ་ནི་ཁོས་སྐོར་ར་རྒྱབ་རྟོད་ཕུར་ལ་དྲིལ་དྲིལ་ཡང་ཕ་ཨ་མ་མཐོང་དུས་ལྟོ་བར་བཅད་ཐུང་རུ་ཐུང་རུ་ཐུང་བ་རུ་ཅི་ལ་དབུ་མ་པའི་ཕོ་བ་དགུ་ལ་སྐད་ཆ་བསྡད་དགོས་ཡག་རེད་དེ་ག་ནང་བཞིན་ང་ཚོ་རེ་སྦྱོང་ཚུགས་ཀྱི་ཡག་པོ་མ་བྱས་ན།

འདོད་སྲིད་ཀྱི་ཆགས་པ་གཉིས་དགྲོལ་མ་ཐུབ་ན་ངེས་འབྱུང་དེ་ཡོང་གི་ཡོད་མ་རེད་ལམ་གྱི་གཙོ་བོ་དེ་ཡོང་གི་ཡོད་མ་རེད། གཏོང་མ་ཐུབ་ན། སྐྱེ་བ་ཕྱི་མ་ལྷ་ལ་སྐྱེ་རོགས་བྱས་ན་མི་ལུས་ལེན་རོགས་བྱས་ན། དམྱལ་བ་ན་མ་འགྲོ་རོགས་བྱས་ན་བསམ་པའི་ཐོག་ལ་ཡང་རྒྱུད་ཐོག་ཅག་གཅིག་བསམ་གཏོང་རེད། ལྷ་མི་རབས་ཀྱི་གོ་འཕང་གཅིག་ཐོབ་ནས་པའི་སྐྱེ་བ་ཕྱི་མ་ཡག་པོ་སྐྱིད་པོ་གཅིག་ཡོང་ནའང་བསམ་པའི་སྲེད་པ་དེ་ཤུགས་ཀྱིས་ཡོང་གི་རེད་སྲིད་པའི་འདོད་ཆགས།

ཐར་པའི་རྒྱུ་ལ་འགྲོ་བ་ལ་ངེས་འབྱུང་གི་བསམ་པ་ཡོད་དགོས་པ་རེད་ངེས་འབྱུང་གི་བསམ་པ་མེད་པ་ནི། ཁག་པོ་ཡོད་རེད་ད། རྩོད་པ་བྱས་ནས་པའི་རུ་ང་པོ་བྱས་ན་ནི་ངེས་འབྱུང་གི་བསམ་པ་བཅོས་མ་མ་ཡིན་པ་དགོས་མཁན་འདྲ་གཅིག་ཡོད་རེད། ངེས་འབྱུང་གི་བསམ་པ་མ་སྐྱེ་བ་ལ་ནི། མེད། ཐར་པའི་རྒྱུ་ལ་དམིགས་ནས་གཅིག་བྱེད་ཡག་གི། ལས། ཚུལ་ཁྲིམས་སྲུང་སྦྱིན་པ་གཏོང་བྱེད་ཡག་གི་དགེ་བ་དེ། ག་འདྲས་རེད་ཟེར་ན། སྐྱེ་བ་ཕྱི་མ་ད། བདེ་འགྲོ་གཅིག་གི་རེད། བདེ་འགྲོ་གཅིག་གི་ཡོད་ན་སྡུག་བསྔལ་བདེན་པ་གཅིག་སྐྱེས་རེད། དེ་ཡིན་ན་ཁོ་ཀུན་འབྱུང་བདེན་པ་རེད། ཀུན་འབྱུང་བདེན་པ་ཡིན་ན་འཁོར་བའི་རྒྱུ་རེད། ད་དེ་ཚོ་ཁོ་ཚོས་གོ་གི་མ་རེད། མཚན་ཉིད་དག་ཤེས་ན་མ་གཏོགས་གོ་གི་མ་རེད། ཁྱོད་རང་དགེ་བ་གཅིག་ཡིན་ཟེར་གི་ཡོད་རེད། དེ་འདྲའི་ང་རང་ཚོས་པའི་ཐར་པ་ལ་བསྔོས་པའི་དགེ་རྩ་དེ་ངེས་འབྱུང་བསམ་པ་མེད་ན་ཡང་ཀུན་འབྱུང་ཁྱད་པར་ཅན་གཅིག་ལ་བཞག་ནས།

ལམ་རིམ་ནང་གསུངས་ཡ་དེ་དེ་རེད་ཞིང་གི་མཐུ་ལ་བརྟེན་པའི་དགེ་རྩ་རེ་ཟུང་དམིགས་བསལ་ཅན་མ་གཏོགས། ཀུན་འབྱུང་རང་དགར་འགྱུར་འཁོར་བའི་འཁོར་ལོ་བསྐོར་བར་འགྱུར་རོ་ཟེར་ངེས་འབྱུང་གི་བསམ་པ་ལ་འབད་དགོས་པའི་རྒྱུ་མཚན་དེ་རེད། ད་ཞིང་གི་མཐུ་ལ་བརྟེན་པའི་དགེ་རྩ་ལ་ངེས་འབྱུང་དགོས་པ་མ་རེད། ཞིང་གི་མཐུ་ལ་བརྟེན་པའི་དགེ་རྩ་ཡིན་ན་ངེས་འབྱུང་གི་བསམ་པ་མེད་ནའི་མེད་ཁོང་ཁྲོས་ཀུན་ནས་བསླངས་ནས་བྱས་ནའི་ཁོ་ཐར་པའི་རྒྱུ་རེད། ད་དེ་དམིགས་བསལ་རེད། སྣང་བཏགས་ངེས་འབྱུང་མེད་ནའི་མེད་འདི་རེད།

ད་ཡིན་ནའི་ཚ་མང་པོ་བཤད་ན་དགོས། དངོས་གནས་དྲང་གནས་བྱས་ན་ཚ་མང་པོ་ཤོད་དགོས་ཀྱི་ཡོད་རེད་ཚ་མང་པོ་མང་པོ་བཤད་ན་པའི་ཏོག་ངེས་པ་ཕྱིར་འགྲོ་གི་ཡོད་རེད་དེ། ང་ཚོ་ཆོས་གཅིག་ཉན་ཚར་དེ་ངས་ཤེས་ཀྱི་ཡོད་བསམ། ཆོས་ཆོས་འདྲའི་ལས་ཀ་ལས་ཁ་ཡོད་མེད་འདྲ་ཅི་ཡོད་རེད། ཡིན་ནའི་ད་གཅིག་མ་ཤེས་རང་ཤེས་རེད་ཡ་ཤེས་ཀྱི་ཡོད་རུང་མེད་རུང་ཅི་བྱེད་ག་བྱེད་ད་ཨ་ལེ་འདི་ཙམ་བཞག་ད་དུས་ཚོད་ཟིན་བཞག། འདྲའི་དོན་དུ་ཉོན།

དལ་འབྱོར་དོན་ཆེ་རྙེད་དཀའ་དང་འཆི་བ་མི་རྟག་པ་དེ་མ་དྲན་པར་བྱས་བསྡད་བཞག་ན་ངེས་འབྱུང་སྐྱེ་ཐབས་ཡོག་མ་རེད། ཚེ་འདི་རང་ལ་ཞེན་ཁོག་བྱས་འདི་ལ་ཆོས་ག་རེ་མུ་ག་ག་བཤད་ནས་བས་བརྗོད་ནི་ཡག། ཚེ་འདི་གི་ཞེན་པ་དེ་བློས་གཏོང་ཐུབ་གི་ཡོག་མ་རེད། དེ་འདྲ་ཡིན་ཙང། ད་ང་རང་ཚོ་བས་བསམ་བློ་ཡག་པོ་ཐོངས། སྒོམ། བློ་སྦྱོང། སྨོན་ལམ་རྒྱབ། ཚེ་འདི་ཞེན་པ་ལོག་ཡག་དེ་བས་ཞེ་དྲག་གི་གལ་ཆེན་པོ། སྒོམ་གི་ནང་ནས་བས་ཁག་ཤོས། དེ་འདྲ་ཡིན་ཙང། འདི་ལ་ཐབས་ཤེས་རྣམ་པ་གང་འདྲ་ཞིག་དགོས་ཀྱི་ཡོད་རེད། ཚེ་ལ་ལོང་མེད་པ་དལ་འབྱོར་རྙེད་དཀའ་ཟེར་དུས་དལ་འབྱོར་གྱི་ཆོས་སྐོར་བྱས། ཚེ་ལ་ལོང་མེད་པ་ཟེར་དུས་མི་རྟག་པའི་ཆོས་སྐོར་སྣ་ཁ་གཉིས་རེད། དལ་འབྱོར་རྙེད་དཀའ་བསམ་པ་དེ་ལ་ལམ་རིམ་ནང་བཞིན་བྱས་པ་ཡིན་ན་དལ་འབྱོར་ངོས་བཟུང་བ། རྙེད་དཀའ་དོན་ཆེ་བར་བསམ་པ་རྙེད་དཀའ་བར་བསམ་པ་ཟེར་བྱས་ནས་གསུམ་རེད། ད་དལ་འབྱོར་ངོས་བཟུང་བ་ཟེར་ཡ་དེ། ད་དུ་སུ་རང་ད་ལམ་རིམ་ཞུ་བདེ་ཙམ་གྲགས་འདུག། དལ་འབྱོར་རྙེད་པར་དཀའ་བ་དེ། བསམ་བློ་གཏོང་ན་དལ་འབྱོར་ངོས་བཟུང་བ་ད་དྲག་གི་རེད་ཤེས་ཀྱི་རེད། དལ་བ་དང་འབྱོར་བ་ཟེར་བ་དེ། ངོས་ཡག་པོ་ཅིག་ཟིན་ན་ནི། ཆོས་བྱེད་པ་ལ་དལ་འབྱོར་འདི་རིགས་ཅིག་མ་རྙེད་པར་ཐབས་ཡོད་མ་རེད། དལ་འབྱོར་དེ་ལ་དལ་འབྱོར་གྱི་དལ་བརྒྱད་འབྱོར་བཅུ་ཚང་བའི་ཆོས་དེ་དགོས། ལུས་རྟེན་དེ་དགོས་ཀྱི་ཡོད་རེད་ང་རང་ཚོའི་དལ་བ་བརྒྱད་ཚང་བསྡད་ཡོད་རེད་དེ། འབྱོར་པ་བཅུ་ཚང་དེ་ཁག་ཙམ་བྱས་བསྡད་ཡོད་རེད། ཡིན་ནའི་ཚང་དང་མ་ཚང་སོ་སོ་ལ་རག་ལས་པ་རེད། རང་འབྱོར་ལྔ་རང་གིས་བྱེད་དགོས་ཡ་ཅིག་རེད། གཞན་འབྱོར་ལྔ་པོ་དེ་ལུང་པ་ནང་ལ་ཚང་དགོས་རེད་ལུང་པ་ནང་ལ་ཆོས་བྱེད་མཁན་ལ་བས་མཐུན་རྐྱེན་སྦྱར་མཁན་དཀོན་པོ། གཞན་ཕྱིར་སྙིང་ནི་བརྩེ་བ་ཟེར་ཡ་དེ་ཚང་ཁག་པོ་ཡོག་རེད། ཆོས་བྱེད་མཁན་རེད་ཟེར་དུས་སུས་ཁ་ཡ་བྱེད་མཁན་མེད་པ་རེད། འཚོ་བ་སྦྱར་མཁན་ཡོད་མ་རེད་གོས་ལོག་སྤྲད་མཁན་ཡོད་མ་རེད་མི་ལྟ་མཁན་ཡོད་མ་རེད་ལུང་པ་ཁོ་རེ་ཅན་རེད་ཡིན་ནའི། ཆོས་རྣམ་དག་བྱས་ནས་ལྟོ་གོས་མ་རྙེད་པ་ཤི་མཁན་ཡོད་མ་རེད། ཅིག་འགྲིག་འགྲོ་ཡོད་རེད་ག་རེ་བྱས་ནའི་ཅིག་འགྲིག་འགྲོ་རེད། དེ་ཡིན་ཙང་གཞན་ཕྱིར་སྙིང་བརྩེ་བ་དེ་ཚང་ཚང་བསྡད་ཡོད་རེད། གང་ལྟར་ཡིན་ནའི་དལ་འབྱོར་མི་ལུས་རིན་པོ་ཆེ་འདི་རིགས་ཅིག་རྙེད་ཡོང་དུས། དོན་ཆེན་པོ་སྒྲུབ་རྒྱུ་ཡོད་མཁན་དེ་དོན་མེད་ཕྱོགས་སུ་མ་བསྐྱལ་བ་ཅིག་སྙིང་པོ་ལོན་ཐབས་བྱེད་དགོས་ཡ་དེ་བསམ་བློ་གཏོང་དགོས་རེད་མ་གཏོགས་ཨ་ལི། དོན་ཆེན་རྙེད་དཀའ་བ་དེ་ངེད་ལ་བསམ་བློ་གཏོང་ཡ། ད་མུན་ལོང་གྱི་དལ་བ་བརྒྱད་འབྱོར་པ་བཅུ་བྱས་བཅོ་བརྒྱད་ཡོར་དང་ང་རང་ཚོའི་ལུས་རྟེན་འདི་ལ་ཚང་ཡ་དེ་དེ་ལ་རྙེད་ཁག་པོ་ཡིན་ལུགས་དེ་ད་གྲངས་ཀྱི་སྒོ་ནས་རྙེད་དཀའ་བ་ངོ་བོའི་སྒོ་ནས་རྙེད་དཀའ་བ་བཤད་ཚུལ་རེད་དེ་ངོ་བོའི་སྒོ་ནས་རྙེད་དཀའ་བ་དེ་བསམ་བློ་འཁོར་སླ་པོ་རེད། གྲངས་ཀྱི་སྒོ་ནས་རྙེད་དཀའ་བ་དེ་ལྷག་མཐོང་ལྟར་ན་ཤན་ཡག་སྒྲུབ་ཀྱི་རེད། ཚོགས་གཙོ་རྒྱུའི་སྒོ་ནས་རྙེད་དཀའ་བ་དེ་བསམ་བློ་ཡག་པོ་བཏང་དགོས་རེད། དལ་འབྱོར་གྱི་མི་ལུས་ཚང་བ་ལ་རྒྱུ་ཚུལ་ཁྲིམས་རྣམ་པར་དག་པ་ཞིག་མ་བྱུང་ན། ཚུལ་ཁྲིམས་བས་ཕུན་སུམ་ཚོགས་པ་ཡག་པོ་ཅིག་དེ་ལ་རོགས་བདེ་བ་སྦྱིན་སོགས་དྲུག་པོ་བས་ཉམས་ལེན་གྱི་རོགས་ཡོད་མཁན་ཞིག་མ་བྱུང་ན། ཚུལ་ཁྲིམས་ཀྱིས་རྟེན་པ་ཙམ་རྙེད་ཀྱི་རེད་དེ། དལ་བ་དང་འབྱོར་པ་སྒང་ག་རྙེད་ཐུབ་བས་གང་ཤེས།

ཨ་མ་ཨ་འབྲི་དང་འབྲི་པ་དྲི་བ་མ་རྒྱག་དེ་ཨོ་ཐུགས་སུ་ཡོད་རེད། ད་འོ་ན་ཚུལ་ཁྲིམས་འདི་བས་མངོན་མཐོ་ངེས་ལེགས་གཉིས་ཀ་གི་རྒྱུ་གང་ཟག་གཞི་ཆགས་ལོག་གི་མངོན་མཐོ་ངེས་ལེགས་ཀྱི་རྒྱུ་ཡིན་ན། ད་མངོན་མཐོ་དང་ངེས་ལེགས་ཀྱི་རྒྱུ་ལ་གཙོ་བོ་དེ་ག་རེ་གཙོ་ཆེ་གི་རེད་ཡང་ཁོ་གཉིས་ནས། མངོན་མཐོ་གི་རྒྱུ་ལ་ཚུལ་ཁྲིམས་གཙོ་ཆེ་གི་རེད་ངེས་ལེགས་ཀྱི་རྒྱུ་ལ་ཚུལ་ཁྲིམས་གཙོ་ཆེ་གི་རེད་ཟེར་ན།

རེད། གང་ཟག་བཞི་ཡི་མངོན་མཐོ་ངེས་ལེགས་ཀྱི་རྒྱུ་ལས་ཚུལ་ཁྲིམས་གཙོ་བོ་རེད། ང་རང་ཚོ་མངོན་མཐོ་ངེས་ལེགས་འགྲན་སྡུར་གོ་འཕང་ཐོབ་པ་ལ་གཙོ་བོ་ཚུལ་ཁྲིམས་རེད། དེ་ཡིན་ཙང་བདག་ཅག་ཚུལ་ཁྲིམས་དེ་བཀོད་ལེགས་ཀྱི་འགྲན་སྡུར་བསམ་བློ་གཏོང་དེ་ཡ། ཕ་རྟགས་ཀྱིས་མ་བསྲུངས་པ། ཚུལ་ཁྲིམས་ཡག་པོ་བྱུང་མ་སོང་དེ་ད་ཧུར་ཐག་པར་ཐག་བྱས་ཏེ་བ་ཕྱི་ལ་འདོན་པ་དོན་ཡིག་བརྒྱ་དགྲ་སྒྲོངས། གཅིག་བྱས་ན་ཨོ་རྩི་མེད་འགྲོ་བསམ་ཨོ་རྩི་ལ་འགྲོ་རྒྱུ་རྩ་བ་ནས་མི་འདུག་པ་ད། ཚུལ་ཁྲིམས་ཁོ་རང་ལ་ཨུ་ཚུགས་བྱས་ན་མ་གཏོགས་ཡག་མ་རེད། དེ་ནས་ད་ཚུལ་ཁྲིམས་སྲུང་མཁན་དཀོན་པོ། རང་གི་རྩ་ལ་ཚུལ་ཁྲིམས་བསམ་བློ་གཏོང་མཁན་ཡིན་ན། དགེ་ཚུལ་སློང་གི་སྡོམ་པ་ཡོད་མཁན་ཡིན་ན་ཡང། དགེ་སློང་གི་ཁྲིམས་ག་ཚད་འདུག་དགེ་ཚུལ་གྱི་ཁྲིམས་ག་ཚད་འདུག་བསྲུང་བྱ་བ་ག་ཚོད་འདུག་ཧ་མ་གོ་བ་ག་ཚོད་འདུག། དེ་ནང་བཞིན་བྱང་ཆུབ་སེམས་དཔའི་ཚུལ་ཁྲིམས་ག་རེ་འདུག་གསང་སྔགས་ཀྱི་ཚུལ་ཁྲིམས་ལ་ག་རེ་བྱས་བཤད་འདུག། ཐ་ན་ཐ་མ་ཁྱིམ་པ་ཡིན་ནའི་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་རྣམ་པར་དག་པ་ཅིག་ཨེ་འདུག་མི་འདུག། བཅུ་ཕར་ལྟར་བཞག་སྣ་ཁ་གཅིག། དང་པོ་དང་པོ་སྲོག་གཅོད་རེད་སྲོག་མ་གཅོད་པ་ཡིན་ཟེར་ཡ་གཏན་གཏན་ཨེ་འདུག། མི་ཚེ་ལ་སྲོག་གཅོད་མ་མྱོང་ཟེར་རྒྱུ་ཡོད་མཁན་གཅིག་ཙམ་ཡོད་མདོག་མེད་ཨ། དེ་རིང་བས་ང་རང་ཚོ་ཚུལ་ཁྲིམས་རོལ་གྱིས་སྲུང་རྒྱུ་བྱས་ཆོས་བྱེད་ས་ལས་པར་དང། ཆོས་བྱེད་ཡ་འདི་ཞེ་དྲག་གི་སུན་སྣང་ཆེན་པོ། མི་ལུས་ཀྱི་ནང་ནས་ཀྱང་དལ་བརྒྱད་འབྱོར་བཅུ་ཚང་ཟེར་ཡ་དེ་རེད་མི་ལུས་མཆོག་ཏུ་གྱུར་པ་ཞིག་རྙེད། དེ་བས་ནང་ནས་ཆོས་བྱེད་པ་ལ་ཡ། བར་ཆད་མེད་པ། ཕ་མ་གིས་མ་བཀག། གྲོགས་པོ་གིས་མ་བཀག། སྤུན་ཀྱག་གིས་མ་བཀག། གཡོག་པོ་གིས་མ་བཀག། དཔོན་པོ་གིས་མ་བཀག། སུ་གཅིག་གིས་ཆོས་མ་བྱེད་ཟེར་བཀག་མཁན་མེད་པ།

མི་ཤི་མཁན་རྩིས་བརྒྱབ་ཕན་མ་རེད་ཤི་མཁན་ཤི་འགྲོ་གི་རེད། སྐྱེ་མཁན་རྩིས་བརྒྱབ་ན་ཕན་ཡ་ཡོད་མ་རེད་སྐྱེ་མཁན་སྐྱེ་འོང་གི་རེད་དེ་དེ་ག་རེ་གིས་དོན་དག་ཡིན་ནི་རྒྱལ་ཁབ་ལུགས་སྲོལ་རྩིས་ཞིབ་པོ་བརྒྱབ་དགོས་ཀྱི་རེད། སྡིག་པ་ག་ཚད་བསགས་འདུག་དགེ་བ་ག་ཚད་བསྒྲུབས་འདུག་སུ་གཅིག་གིས་བརྩི་གི་མ་རེད། རྩིས་རྒྱག་གི་ཡོད་རེད་ད་མི་ག་ཚོད་འདུག་ལུང་པ་འདི་ནང་ཨ་ནི་གཞན་རྒྱལ་ཁབ་དང་མངའ་སྡེ་གཅིག་གི་ནང་ལ་མི་ག་ཚོད་འདུག་མི་དེའི་ནང་ལ་ཡ་ཆོས་བྱེད་མཁན་ག་ཚོད་འདུག། ཆོས་བྱེད་པ་ལ་གེགས་མེད་མཁན་བར་ཆད་མེད་མཁན་ང་རང་ཚོ་ནང་བཞིན་རང་དབང་ཐོབ་བསྡད་པ་ག་ཚོད་ཡོད་མ་རེད་ད། ཉུང་ཉུང་ཅིག་ལས་ཡོད་མ་རེད་སྲིད་མཐའ་ཙམ་རེད་སྐལ་བ་བཟང་པོ་ཞིག་བྱུང་ཡོད་ད་རེད་ཞེ་དྲག་གི་རྙེད་དཀའ་པོ་དེ་རྙེད་ནས་དོན་ཆེན་བཟུང་ཡོད་རེད་རྒྱུ་ཡི་ཆ་ནས་བྱས་ན་སྐྱེ་བ་སྔ་མ་ཚོགས་ཡག་པོ་བསགས་ནས་བ་ད་དེ་འདྲའི་ཅིག་གི་སྐྱེ་བ་ལེན་ཐུབ་པ་རེད་སྐྱེ་བ་འདི་ལས་སྐྱེ་བ་སྔ་མ་དེ་བས་ཞེས་པ་བྱུང་ཡོད་རེད་ཁོས་ཚུལ་ཁྲིམས་རྣམ་པར་དག་པ་བསྲུངས། སྦྱིན་སོགས་ཀྱིས་གྲོགས་བྱས་སྨོན་ལམ་གྱིས་མཚམས་སྦྱར། ཞེ་དྲག་ཡག་པོ་བྱས་ཡོད་རེད། བྱས་ནས་ད་རེས་འདི་འདྲ་བྱུང་ཡོད་རེད། གྲངས་ཀྱི་སྒོ་ནས་ཨ་ལ་ལ་རེད་གྲངས་ཀ་བརྩི་གི་ཡིན་ན་མང་ཤོས་དམྱལ་བ་རེད་དེ་ནས་ཡི་དྭགས་དང་དུད་འགྲོ་རེད། ཡི་དྭགས། མང་ཤོས་བྱེད་མཁན་དམྱལ་བ་ལས་དུད་འགྲོ་མང་ང་ཡོད་རེད་ཨ་ནི་ཡི་དྭགས་རེད། ཁམས་གསུམ་གྱི་སེམས་ཅན་པའི་ལྷ་དང་མི་ཡར་བརྩི་གི་ཡིན་ན་བདེ་འགྲོ། ཁམས་གསུམ་ནང་དུ་ཡོད་པའི་ལྷ་དང་མི་ཡི་གྲངས་ཀ་ལས་ལུང་པ་འདི་འདྲའི་ཅིག་ནང་གི་དུད་འགྲོའི་གྲངས་ཀ་མང་བ་ཡོད་རེད། མ་འགོར་བར་ཆུ་ག་ག་ཡོད་ན་ཆུ་གང་ག་དུད་འགྲོ་རེད་འབུ་སྲིན་རེད། ས་བསྔོགས་ན་ས་གང་ག་དུད་འགྲོ་རེད། བར་སྣང་ཚང་ལ་དུད་འགྲོ་འབུ་ཕྲ་མོ་དེ་འདྲ་འཕུར་བསྡད་མཁན་ནི་གྲངས་ཀ་ཁྱོལ་ཡོད་མ་རེད། ད་དེ་འདྲ་གི་མང་པོ་གཅིག་གི་དཀྱིལ་ནས་ཡང་མི་དེ་དཀོན་པོ་དཀོན་པོ་གཅིག་རེད། མི་དཀོན་པོ་ཡིན་པའི་ནང་ནས་ཀྱང་ད་རྒྱལ་ཁབ་བྱས་ལ་མི་རྩིས་བྱས་བསྡད་པ་ཡིན་ཙང་བྱེ་བ་མང་པོ་བྱེ་བ་རེད་ཟེར་གི་འདུག་ཨང། དེའི་ནང་མཐའ་དག་དུ་ཆོས་བྱེད་མཁན་དལ་འབྱོར་ཚང་བསྡད་མཁན་མཐོང་རྒྱུ་ཡོད་མ་རེད་གང་ག་ལོག་པའི་ལོག་པའི་གནས་སུ་ལྷུང་ནས་ལས་འབྲས་ཧ་མ་གོ་སྐྱེ་བ་ཕྱི་མ་ཧ་མ་གོ་དགེ་སྡིག་གི་བླང་དོར་མི་ཤེས་མཁན། ཤི་སོང་ན་ཤི་མ་ཐག་ལ་མར་འགྲོ་ཆོག་ཆོག་མ་གཏོགས་པ་གཅིག་གིས་རྩ་བ་ཉིད་སང་ལ་ཁོག་མི་ཤེས་མཁན་གཅིག་པས། མི་ཤ་སྟག་ཅིག་རེད་མ་གཏོགས་དེ་ནང་ལ་དངོས་གནས་དྲང་བདེན་གྱི་ཡང་དག་པའི་ལྟ་བ་འཇིག་རྟེན་པའི་ཡང་དག་པའི་ལྟ་བ་ཡོད་མཁན་མི་རེ་ཟུང་ཅིག་རེད། ད་ང་ཚོ་དེའི་གྲས་ལ་སླེབས་རོགས་བྱེད། སོ་སོ་ནང་མི་ལ་སོམས་དང་ཕ་མ་གཅིག་གི་སྤུ་གུ་གསུམ་བཞི་ལྔ། སྤུན་མཆེད་བཞི་ལྔ་དྲུག་བདུན་བརྒྱད། གྲོགས་པོ་གང་ཟག་གཅིག་གི་རྒྱལ་སྒོ་ལྕགས་ཆུ་རྫས་ཡོད་ན་དེ་ནང་ལ་ཆོས་ཆོས་བྱེད་མཁན་ག་ཚད་འདུག་ཆོས་བྱེད་འདོད་མཁན་ག་ཚད་འདུག། ཆོས་བྱེད་ཤེས་མཁན་ག་ཚད་འདུག་ཡ་མ་རང་ལོ་དྲུག་པོ་རེད་དེ་འདྲ་གི་སྐལ་བ་བཟང་པོ་བྱུང་ཡ་ཙང་ད་འདི་འདྲའི་འདྲ་པོ་ཆུང་ཆུང་རྙེད་ཡ་རྩ་ནས་ཡོད་ས་མ་རེད་འདི་འཕྲོ་བརླག་གཏོང་མི་ཉན་བསམ་པ་རུ་གཅིག་པས་དེ་ལ་དཀོན་པའི་སེམས་བྱེད་ཀྱི་དགོས་རེད། ཉི་མ་གཅིག་ལས་ཀ་བྱེད་རྒྱུ་མ་བྱུང་ན་ཉི་མ་གཅིག་གི་དལ་འབྱོར་འཕྲོ་བརླག་འགྲོ་ཙང་ད་ད་རིང་ངས་དོན་དག་བྱུང་མ་སོང་ཨ་ཁ་བསམ་ཕངས་སེམས་བྱེད་བཞིན་པ་བྱུང་གི་དགོས་རེད་དེ་ནི་དོན་ཆེ་བ་རྙེད་དཀའ་ཡིན་པ་དེ་ཤེས་ཀྱི་ཡོད་རེད། དང་དོན་ཆེ་ཚུལ་དེ་བསམ་གཏོང་བ་དོན་ཆེ་བ་བསམ་བློ་མ་གཏོང་ན། ཨཱ་ནི། སྙིང་པོ་ལེན་འདོད་སྐྱེ་གི་མ་རེད། དཀོན་པོ་ཡིན་ནའི་ཡིན་ད་དཀོན་པོ་ཇི་ར་བ་དགའ་རྒྱུ་ག་ཡེ་མི་འདུག་བསམ་དགོས་པོ་ཡིན་ན་ཁོ་དཀོན་ས་དཀོན་པ་རེད་བྱུང་ནའི་དེ་འདྲ་ཡིན་འགྲོ་བསམ་གི་རེད། དལ་འབྱོར་དེ་རྙེད་དཀོན་པོ་ད་རིང་མ་གཏོགས་མི་རྙེད་ཡ། རྒྱུ་ལ་བརྟགས་ནས་རྙེད་ས་མ་རེད། ཚུལ་ཁྲིམས་སྲུང་མ་ཐུབ་པ་དལ་འབྱོར་རྙེད་གི་མ་རེད། ཨ་ནི་གྲངས་ཀ་ལ་བལྟས་ནས་མང་པོ་དེ་ཡི་ཚིག་ནི་བས་མ་འདྲ་གཅིག་ཡིན་འདྲ་འདྲ་གཅིག་ད་ད་རིང་གཅིག་རྙེད་པ་རེད་མ་གཏོགས་རྒྱུ་ལ་འདི་རྙེད་ཁག་པོ་རེད། ད་རྙེད་ཁག་པོ་ད་རེད་དེ་མ་རྙེད་འདི་གང་བྱེད། དེ་འདྲའི་བསམ་གི་རེད་དེ། དེ་མ་རྙེད་ན་ཟེར་ཡ་ཡོད་མ་རེད་འདི་དོན་དག་ཆེན་པོ་བྱེད་རྒྱུ་ཡོད་རེད། མི་ལུས་རིན་ཆེན་འདི་ལ་ཐོག་ལ་དོན་དག་ཆེན་པོ་སྐྱེ་བ་ཕྱི་མའི་དོན་དག་སྒྲུབ་རྒྱུ་ཡོད་རེད་ངན་སོང་ལ་འགྲོ་མི་དགོས་པ་བྱེད་ཀྱི་ཡིན་ནའི་འདི་ཐོག་ལ་བྱེད་རྒྱུ་ཡོད་རེད།

འཁོར་བ་ནང་ལ་ཁོག་དུད་སྐྱིད་པ་རེད་ངན་སོང་ནང་ལ་མ་ཡི་ཆང་ཡོད་རེད། ནང་བཤིག་སྐྱིད་ལ་མི་ལུས་འདི་འདྲ་གཅིག་གི་སྒང་ལ་ནི་བེ། ཐུགས་བསྐྱེད་བྱང་ཆུབ་སེམས་དཔའི་སྤྱོད་པ་སྤྱད་ནས་སངས་རྒྱས་འགྲོ་མཁན་རེད་མ་གཏོགས་སངས་རྒྱས་འགྲོ་ཡག་གི་རྟེན་ཡིན་ཟེར་མི་ལུས་འདི་ལ་ལྷག་པ་ཅིག་ཁམས་གསུམ་ན་མེད་པ་ག་རེ་ཡོད་མ་རེད། དེ་འདྲ་ཡིན་ཙང་ད་འདི་ཧ་ཅང་གི་དོན་དག་ཆེན་པོ་བྱེད་རྒྱུ་ཡོད་མཁན་ཅིག་ཡིན་པ་དེ་ཤེས་དགོས་རེད། ད་མི་ཚེ་འདི་ལ་བེ་མི་ཚེ་ཕྱེད་ཀ་ལྷག་ཅིག་ཕྱིན་ཚར་རེད་སྙིང་པོ་ལོན་པ་བྱེད་ཡ་མ་བརྗེད་པ་བྱེད།

ད་ང་པས། ཆོས་བྱེད་དགོས་བསམ་པ་ད་ཚེ་ལ་ཅིག་ཁྲ་ལ་ཆེན་པོ་ཡོ་ག་བྱས་པ་རེད་ང་ཚོ་ཚང་མ་ལ། རེད་དེ་ཡིན་ན་ལོང་མེད་པ་ཚང་ཐོག་པར་ཆོས་ཅིག་བྱེད་དགོས་ད་དགོ་བར་དེ་བྱེད་ལོང་རྩ་ནས་མེད་དེ་རེད་ང་ཚོ་ལ། ང་ཚོ་མི་ཁོམ་མི་ལྕོགས་ཡ་དེ་ཆོས་བྱེད་ཁོམ་ཡོད་མ་རེད་ཡ་གང་ག་ཡིན་ན་ལྕོགས་དེ་ཡོད་རེད། སྡིག་པ་བསགས་ལོང་ཡོད་རེད་གཡོ་སྒྱུ་ཁྲམ་གསུམ་བྱེད་ལོང་ཡོད་རེད་ཕར་འགྲོ་ཚུར་འགྲོ་བྱེད་ལོང་ཡོད་རེད་ལས་ཀ་ཚང་མ་བྱེད་དེ་ལོང་ཆོས་དེ་བྱེད་མ་ཁོམ་པ་ད་ད་ཕན་ལས་པས་ནང་རྟགས་ཇི་ལྟར་ན་མ་བྱུང་བ་ཞིག་ལས་དེ་ཡོད་རེད། ད་དུང་ཡིན་པས་ཆོས་བྱེད་ལོང་མེད་དེ་ངན་འགྲོ་ཅིག་དེ་འདྲ་རང་ཆགས་ཀྱི་རེད། ཆོས་བྱེད་ལོང་མེད་པའི་བར་དུ་ལས་སྡོད་ལོང་ཚད་ཞེ་པོ་མེད་པ། ད་ལོ་གཅིག་ཟླ་བ་གཅིག་དེ་ཨ་ཡོང་མི་ཡོང་གཅིག་བྱས་ནས་དེ་རིང་སང་ཉིན་ཟླ་བ་གཅིག་ལ་ཡར་ད་ལོ་ད་ག་ཟེ་སླེབས་པ་རེད་ཟ་ལུགས་འཐུང་ལུགས་མ་འགྲིག་པ་བྱས་མཁྲིས་པ་འདྲ་རྒྱབ་བྱས་མགོ་འདྲ་ན་ཁྱུག་ཅིག་ན། ཤི་ཅན་ཟིན་ངེས་ཏེ་ག་འདྲ་འདུག་ས་རེད་ག་འདྲ་རེད་ཅི་ལ་ག་འདྲ་འདུག་མགོ་ན་གི་ན་གི་ཟིན་ངེས་ཅེས་ཨོའོ་ཙི་མིན་འགྲོ་མིན་འགྲོ་ཨ་དེ་ཐུ་རུ་ཐུ་རུ་ཕྱིན་ཨ་ཁྱོའི་ཕ་ཚེ་རེད་ཁྱེད་ཁྱི་སང་འདི་དྲན་མ་བྱུང། ཨོ་དེ་འདྲ་ཅིག་ངང་ནས་ཤི་འདྲ་སོང་ན་ནི་ཚར་བ་རེད། ཡང་ཅིག་བྱས་ན་ན་མ་དགོས་པ་ཤི་འགྲོ་ཤེས་ཆེ། ན་མ་དགོས་པ་བྱས་བདེ་པོ་ཐང་པོ་ཁ་བདེ་ཐག་ཆོད་དེ་བ་ཙརི་ཙརི་ཙར་རྒྱུགས་འགྲོ་ཁ་བྱེད། ཏོག་ཙམ་རེ་མ་རིག་འདྲི་ཙར་ཤོག་དེ་བ་ང་བདེ་བ་ཟས་བཞག་ནས་འགྲོ་དགོས། བྱང་གི་འཁོར་ལོར་བུ་དེ་འདྲ་ཡོང་རྫས་ཤར་བ་འདྲ་པོ། དེ་འདྲ་གི་རྐྱེན་ཡོང་བ་ནི་རྐྱེན་གྱིས་ཡོང་གི་པའི་ཧ་ད་པ་ད་ཤི་འགྲོ་མཁན་དུ་ད་དུ་རེད་དེ་མི་ལ་ཡོང་གི་རེད་རང་ལ་ཡོང་གི་མ་རེད་ཟེར་ཡ་ཡོད་མ་རེད། སྟོབས་ཆེ་བ། ནམ་འཆི་ལ་ངེས་པ་མེད་པ་ཚེ་ལ་ངེས་པ་མེད་པ། ལུས་ལ་སྟོབས་མེད་པ་ལུས་དེ་པས་ང་རང་ཚོ་མི་ཟེར་མཁན་དེ་པས་དྲན་རྒྱུ་ཚ་པོ་བྱས་ཐབས་ཤེས་སྤྲད་བསྡད་པ་མ་གཏོགས་ལུས་འདི་ལ་པས་ཉམ་ཆུང་ཆུང་ག་གེ། ཁོ་ལ་བེད་སྐད་དེ་འདྲ་པོ་ཡོད་མ་རེད་པས།

རྐྱེན་ཞེ་དྲག་མི་བཟོད་མཁན་ཁ་སྟབས་སྐྱོ་པོ། ཐ་ན་ཤི་བའི་ང་རང་ཚོ་པས་ད་མིའི་རྩལ་འདྲ་པོ་ཞོར་གྱི་སྦྱང་ནས་ཁ་ཤས་ཀྱིས་མགོ་ཡག་དེ་མ་ཅི་མུ་གོ་ཡག་སྦྱང་མཁན་རེད་དེ་ཡིན་ནའི་རྩལ་སྦྱང་ནི་པས་ཞེ་དྲག་གི་རྩལ་ཆེན་པོ་སྟོབས་ཆེན་པོ་ཞོར་གྱི་ཡིན་ཟེར་ནས་སྟོབས་ཆེ་བ་ཤུགས་ཆེ་བ་གང་མིན་ཚད་ཤུགས་ཆེན་དེ་ཚོ་ཕལ་ཆེར་མི་ཡི་ལག་འོག་ལ་ཤི་བ་རེད་དཔའ་བོ་དེ་ཡིས་དཔའ་བོ་གང་མིན་ཚད་དེ་ཚོ་ཞེ་པོ་ཅིག་རེད་ཟེར་ཡ་དེ་ཚོ་ཕལ་ཆེར་མིའི་ཉིན་རྟགས་ཟེར་མིའི་འོག་ཏུ་ཤི་བ་རེད། ཨ་ཙག་ལི་མ་ལམ་སང་གདོང་ཐུག་ནུས་ཀྱི་མ་རེད། ཐབས་བཀྲས་གཞན་པ་ཅིག་ལ་བསྐོ་ཐང་སྤྲད་ས་རེད་ད་སོ་སོ་འགྲོ་འུ་གི་ཡོད་ནའི་ལག་ཆ་འདྲ་འཁྱེར་གབ། དེ་བ་ཅིག་ནི་མགོ་འདི་བཅད་མགོ་སྐོར་བཏང་གསོད་ས་ཨ་ར་ད་ཕ། ཁ་ཐུག་འཛིང་ནས་ཅིག་གསོད་རྒྱུ་དེ་ཁག་པོ་རེད་སུ་ཡིན་ནའི་བློ་ཁོག་ཡང་ཁག་པོ་རེད་ཤུགས་ཡང་ཁག་པོ་རེད། བློ་ཁོག་དཔའ་བློ་ཁོག་བྱེད་གི་ནི་ཞི་མི་ལས་མི་སྐྱོ་ཡོད་ཡང་ཉིད།

གང་ག་ཐག་ཆོད་སོང་བ་རེད། ཤི་ཡོང་ཉིན་མོ་དེ་པའི་རྒྱུ་ཅ་ལག་ཞེ་དྲག་གསོག་པའི་སྦས་བཞག་ཞེ་དྲག་གསོག bank ལ་བཞག་བཞག་ཡོད་ནི། ད་ཤི་ཡོང་ཉིན་མོ་དེ་ཁོ་རེ་སྦས་བཞག་མ་རེད། ཁོ་རེ་ས་ཡིག་རྒྱག་བཞག་ཡོད་ནི་ཕན་མ་རེད་ས་ཡིག་དེ་ཁོ་རེ་མ་རེད་བདག་པོ་ཡོད་མ་རེད། ཁོ་རང་ད་ནི་ཤི་ཁ་ལ་ཀ་དེ་བ་སྟོབས་ཆེ་ཟ་ཡག་ཅིག་ཕོ་བའི་ནང་བླུག་བཞག་ཡོད་ནི་ཤི་སོང་ནི་ཁོ་རེ་ལྟོ་ཆས་མ་རེད་དེ།

ཤི་ཚར་ན་ཁོ་མིང་དེ་བཏགས་མཁན་ཡོད་མ་རེད། ལུས་དེ་བཞག་དགོས་རེད། འཁྱེར་འགྲོ་ས་ཡོད་མ་རེད། ན། ཤི་ཚར་དུས་གནོད་སྐྱེལ་ཡག་པས་ཤི་དུས་ཕན་པ་མེད་པའི་ཐོག་ལ་གནོད་སྐྱེལ་ཡག་གི་ཡ་མི་དགེ་བ་དེ་པས་སྤང་ཕར་གཡུག་བཞག་ན་མ་གཏོགས་ཕན་ཆེན་བྱེད་པ་ལ་ཤ་དུང་ཅེ་ཆེན་ཆེན་མ་བྱེད་པ་བྱེད། མི་དགེ་བ་བཅུ་ཡོག་དང་མི་དགེ་བ་བྱས་བཞག་ན་གཡུག་ས་ཡག་པ་མི་དགེ་བ་དེ་ལས་ཡོང་གི་རེད་སྡིག་པ་བསགས་ཡོད་ན་ག་པར་འགྲོ་འགྲོ་ལ་ཁོ་བཞག་ས་ཡོག་པ་ཁོས་རྣམ་སྨིན་མྱོང་དགོས་རེད། ལོག་སོང་ན་སྡིག་པ་ལ་ཚོད་བྱེད་ཤེས་ཡོང་གི་རེད། ད་ཕན་པ་རྩར་མེད་གནོད་བྱེད་མཁན་དེ་དགྲ་བཟོ་གི་བསྡད་པ་རེད་ད་ཤི་ཚར་ནས་དགྲ་བྱེད་མཁན་དགྲ་དེ་བཟོ་མི་ཉན། དགྲ་དཀྲུགས་ཤིང་བྱེད་མི་ཉན། ད་ག་ནང་བཞིན་སྐྱག་རྫུན་བཤད་མགོ་སྐོར་གཡོ་སྒྱུ་བྱེད་མི་ཉན། རྐུ་མ་རྐུ་མི་ཉན། སྲོག་གཅོད་མི་ཉན། ལོག་གཡེམ་བྱེད་མི་ཉན། རྫུན་བཤད་མི་ཉན། ཕྲ་མ་འཇུག་མི་ཉན། ངག་འཁྱལ་བྱེད་མི་ཉན་མི་དགེ་བཅུ་པོ་དེ་རྩར་མི་བཅུག་རྒྱུ་མི་འདུག་དེ་འཇུག་མ་ལས་དུས་ཕེ་གས། པའི་དངོས་ཡོང་གི་རེད་གནོད་ཆེན་པོ་བྱེད་ཀྱི་རེད། མི་དགེ་བ་ཆུང་ཆུང་ཅིག་སྐྱེས་པས་སྐྱེ་བ་མང་པོ་རིང་ལ་གནོད་བྱེད་ཀྱི་རེད། བསམ་ནས་བཤགས་ཐུབ་པ་ཅིག་ད་ག་ནང་བཞིན་དགེ་བ་ཆུང་ཆུང་ཡིན་ན་ཕན་ཐོགས་ཀྱི་རེད་དེ་དུས་དགེ་བ་ཧུར་ཐག་པ་དག་སྒྲུབ་ཐུབ་པ་ཅིག་ཡོང་གི་རེད་འཆི་བ་མི་རྟག་པ་དེ་ཡག་པོ་ཅིག་བསམ་བློ་གཏོང་ན་འོ་དེ་འདྲ་རེད་པ་ཅིག་གོ་གི་ཡོད་རེད། ད་འཆི་བའི་རྣམ་པ་བསྒོམ་པ་ཟེར་ཡག་དེ་ཤི་སྤྲུལ་པའི་ལུས་ནི་མི་ཡི་ཐུགས་རིག་རིག་གཟུགས་བདག་མེད་གྲགས་སྟོང་ཅེས་བྱེད་ཀྱི་རེད་མཁས་འགྲོ་གི་རེད་ཤ་ཚ་མེད་པ་ཚིག་རྩུབ་ཕག་སྐུག་གི་སྐད་བཙོང་ཨ་སྟག་ཡི་སྟེ་རྩུབ་ཏུ་བྱེད་ཀྱི་རེད་བསམ་རྣམ་པ་དེ་བསྒོམ་པ་དེ་རེད་རྒྱུ་དེ་རེད་དེ་དེ་གཅིག་པོ་མ་རེད། ཤི་ཚར་དུས་སོ་སོའི་རྒྱུས་མེད་ཡུལ་དུ་འཁྱམ་དགོས་རེད་བར་དོའི་འཕྲང་གཏོང་དགོས་རེད། དཔེར་ན་ད་རིང་འདྲ་པོ་གཅིག་བལྟས་ཟིན་ན་ཁག་ཅིག་ཨ་བོ་ང་བལྟས་ཟིན་ན་གི་འདུག་ཟེར་བ་ཅིག་ཨ་བོ་མེད་ཁོང་ན་འགྲོ་དགོས་མེད་འགྲོ་ཟེར་ཏེ་ཨ་བོ་བཙན་ཟླ་ཞེ་དྲག་ན་ཚ་མི་འདུག་མེད་འབར་ཚ་འགྲོ་གི་མེད། ཉལ་འགྲོ་ཁ་བྱས། སང་ཞོགས་ཐུ་རུ་འགྲོ། དེ་ནས་ཏོག་ཏོག་སྡུག་རུ་འགྲོ། ནད་གཞི་དྲག་མ་བྱུང་བ་དེ་རེད་ཤི་སོང་ན། ཨ་ནི་བར་དོ་ལ་འགྲོ་དགོས་འགྲོ་ས་དེ། མ་འགྲོ་བསྡད་ས་མེད་པ། དེ་ན་ད་ང་ང་རང་ཚོ་འགྲོ་བའི་སྐོར་དུས། སྒོ་འགྲམ་དེ་ནས་སླེབས་པ་ད་ག་ལམ་སང་སྒོ་ལྕགས་རྒྱག་ཁ་བྱས་ཡག་པོ་སྟེ་དམ་པོ་རྒྱག་རྐུ་མ་སླེབས་ཡོང་བསམ། ཨ་ནི་མོ་ཏྲ་ཡོད་ན་མོ་ཏྲ་ནང་འཛུལ་མོ་ཏྲ་མེད་ན་ནི་པེ་ཤ་སྤྲད་གཅིག་གི་མོ་ཏྲ་ནང་འཛུལ། ཨ་ནི་དཔེ་ཉམས་བྱས་ནི་དཔེ་འགྲུལ་རྒྱག་ཁ་བྱས། དེ་མིན་ན་རྐང་ཐང་འགྲོ་དགོས་བྱུང་བའི་ཕར་ལྟ་ཚུར་ལྟ་ཡིན་ལྟད་མོ་ལྟ་གི་ལྟ་གི་འགྲོ་ལམ་ཁ་ག་པར་འདུག་ལྟ་གི་ལྟ་གི་འགྲོ་འགྲོ་ས་ཅིག་ཡོད་རེད་སླེབས་ས་ཅིག་ཡོད་རེད། ཨ་ནི། གྲོད་ཁོག་ལྟོགས་སོང་ཟ་ཁང་འདྲ་པོ་དེ་འདྲ་ཡོད་འགྲོ་ཁ་བྱས། ད་ཤི་འགྲོ་དུས་འགྲོ་དུས་མོ་ཏྲ་ཡོད་མ་རེད། མི་ལ་མོ་ཏྲ་སྐུ་མཁྱེན་ཟེར་ས་ཡོད་མ་རེད། པེ་ཤ་སྤྲད་ནས་མོ་ཏྲ་གཏོང་མཁན་ཡོད་མ་རེད། ལམ་ཁ་ཟ་ཁང་ཡོད་མ་རེད་བར་དོ་ལ་སླེབས་དུས། ག་གེ་མེད་པ་དེ་ནི་རྒྱུས་མེད་ཡུལ་དུ་གྲོགས་མེད་གཅིག་པུ་ཆ་རྒྱུས་མ་ནས་མེད་ས་ལུང་པ་ཅིག་ནང་འགྲོ་དགོས་རེད་ད་འགྲོ་མ་མྱོང་ས་ཅིག་ལ། ད་ལྟ་ཕན་ཆད་འགྲོ་མྱོང་ས་འགྲོ་ལམ་ཁ་མིག་ལྟ་གི་ལྟ་གི་བྱས། ད་ལྟ་གྲོང་ཚོ་མཐུ་བོ་ན་འགྲོ་དགོས་བྱུང་ས་ཁྲ་འདྲ་ཨ་མ་ལུག། མཚམས་མཚམས་ལྟ་ཙམ་ལྟ་ཙམ་བྱེད་ཁ་བྱས་འགྲོ། ཨ་ནི་མི་ལ་སྐད་ཆ་འདྲི་དྲི་འགྲོ་གི་རེད། བར་དོ་འགྲོ་དུས་ས་ཁྲ་འཁྱེར་ཡ་ནི་མེད། མི་ལ་སྐད་ཆ་འདྲི་ས་ནི་མེད། ཨ་ནི། བར་དོ་ཡག་པོ་ཞིག་ཡིན་ན་རང་ལྟ་འོ་ཙི་འགྲོ་དེ་ངན་སོང་བར་དོ་འགྲོ་ན་མུན་ནག་ཁུང་རེད་ཡ་ཨེ།

དགེ་བ་ལམ་གྲོགས་ཡོད་ན། དགེ་བ་ཡག་པོ་ཡོད་ན་བདེ་འགྲོར་འགྲོ་ཤས་ཆེ། དགེ་བ་ཡག་པོ་མེད་ན། སྡིག་པ་ཡིས་འཕེན་ཡོང་སྡིག་པ་སྣ་ཁ་གཅིག་གིས། ཨ་ངན་སོང་ནང་འཕེན་སོང་ན། ཨ། ངན་སོང་གི་སྡུག་བསྔལ་ཡིན་ཨང་ཅེས་ཡུན་རིང་པོ་བསྡད་དགོས་རེད། དེ་ནས་བར་དོའི་སྐབས་ལ་འགྲོ་ས་དེ་བཟང་སྡུག་ཅིག་གཏོང་བསྡད་ཅང་ཟིན་པོ་ཡོད་རེད། འགྲོ་ནུས་ཀྱི་མི་འདུག་སུ་གཅིག་སྟེང་བཞེངས་ས་ནི་མེད། ལས་ཚར་དུས། དེ་འདྲ་ཡིན་ཙང་ད་སྐྱེ་བ་ཕྱི་མ་གར་འགྲོ་འདི་རེད་བ་སྔ་མ་གང་བྱས་རང་གི་ལུས་ལ་ལྟོས། ཕྱི་མ་གར་འགྲོ་རང་གི་སེམས་ལ་དྲིས་ཟེར་ཡ་དེ་རེད། སྐྱེ་བ་སྔ་མ་ག་རེ་བྱེད་ཀྱི་འདུག་རང་གི་ལུས་ལ་ལྟ་རྒྱུ་ཡོད་རེད་སྐྱིད་པོ་འདྲ་བ་ཨོ་ཙམ་བྱུང་ན་སྐྱེ་བ་སྔ་མ་ཚོགས་བསགས་བཞག་ཡོད་རེད། མི་ལུས་ཀྱི་ཐོབ་རུ་བྱེད་པ་དེ་ཁོས་ཚུལ་ཁྲིམས་བསྲུངས་བཞག་ཡོད་རེད་ཨོ་ཙམ་བྱས་ཡོད་རེད་ཁོས། ད་ཕྱི་མ་ག་པར་འགྲོ་གི་འདུག་སོ་སོའི་སེམས་ལ་རག་ལས་པ་རེད་རང་གི་ལས་ཀ་རང་གིས་དྲན་གི་རེད། ཡག་པོ་ཞིག་བྱས་ཡོད་བསམ་དྲན་ཐུབ་པ་བྱུང་ན་ཨོ་ཙམ་ཡོང་གི་རེད། དེ་མེད་ན་བཤགས་སྦྱོང་འདྲ་བྱས་གཟབ་གཟབ་བྱས་ན་མ་གཏོགས། ད་གཡང་ཁ་ལ་སླེབས་པ་དེ་མཆོང་རན་པ་རེད། ཟོ་ན་ནི། ཚེ་ག་ཚད་རིང་ནའི་ལོ་ཉི་ཤུ་སུམ་ཅུ། ཆུང་བ་ཚོ། རྒན་པ་ཚོ་ལོ་གཅིག་ལོ་གཉིས་ཟླ་བ་ཁ་ཤས་བ་ད་དེ་འདྲའི་ཅིག་ཚེ་མ་གཏོགས་ཡོད་མ་རེད། དེ་ནས་གཅིག་ཤོར་སོང་ངན་སོང་དུ་ཤོར་སོང་ན། ཨ་ནི། སྡུག་བསྔལ་ལ་ནི་བསམ་གྱི་མི་ཁྱབ་པ་ཅིག་ཡོད་རེད་ཡ་ད་ཡ་ནི་ཁག་པོ་ཁག་པོ་རེད།

ངན་སོང་དུ་འགྲོ་མི་དགོས་ཡག་གི་ཐབས་ཅིག་བྱས་ནས་ག་ལེ་ག་ལེ་ཡག་པའི་ཐར་པ་ཐོབ་ཡག་གི་ཐབས་ཤིག་ག་ལེ་ག་ལེ་སྤྲད་ནས་ཅིག་བྱས་མ་ཐུབ་ན་ད་སྐྱེ་བ་སྔ་མ་འདི་འདུག་དཀའ་ལས་རྒྱབ་དགེ་བ་བསགས་བདེ་འགྲོ་ཐོབ་དེ་རིང་ལུས་རྟེན་ཐོབ་ད་དེ་དེ་མ་རིག་བཞག་ན། མདོ་དེ་ཡག་འོག་ནས་ས་ཡི་གི་རིག་སྐལ་པ་སྐྱེལ་ཚར་མ་གཏོང་ཆ་ཚང་མི་འདོན་ད་དེ་མ་རྒྱབ་བཞག་ན། ཡང་བརྗོད་ས་མི་གནས་གླེང་འགྲོ་དགོས་རེད་ཡང་ཁག་པོ་ཁག་པོ་རེད།

སྡུག་བསྔལ་གྱི་བར་མཚམས་ཡོད་མ་རེད་སྡུག་བསྔལ་ཁོ་རེག་པའི་གནས་ནི་པའི་ཚ་དམྱལ་ཡིན་ན་ཚ་བ་ནང་ལ་འཛུལ་ནས་མེ་དྲག་བཏང་ནས་ཆུ་མེ་དུང་རེག་ནང་བཞིན་གྱི་མེ་དང་གཟུགས་པོ་མཉམ་འདུས་པས། དབྱེར་མེད་པ་ཅིག་བྱས་བསྡད་པ་མ་གཏོགས་སྤ་རུག་ཡོད་མ་རེད་གུར་རྒྱག་ཡག་ཡོད་མ་རེད་གདན་བཏིང་ཡག་ཡོད་མ་རེད། ཆུ་ཚོད་རིང་ལ་དགོངས་པ་ཞུས་ནས་གུང་སངས་ཞུ་ཡག་ཡོད་མ་རེད་བྲོས་འགྲོ་ས་ཡོད་མ་རེད་གབ་བསྡད་ས་ཡོད་མ་རེད། བ་དང། མ་ཤི་བ་དོག་མེད་དེ་ན་ཚོད་ཚུལ་འདི་འོ་ཡི་ཙང་ན་ཚ་བ་འདི་གི། ཆོས་ཕྱི་དང་དྲན་ཆོས་དང་སྐྱབས་དྲན་ཆོས་ཕ་ཚད་རེད་ཆོས་དང་ག་ནས་ཤེས། འདི་ལས། ཅིག་བྲོས་ས་གབ་ས་ཅིག་ཨེ་ཡོད་བསམ་པ་དྲན་ཐུབ་ཀྱི་ཡོད་ཡོད་མ་རེད་དེ་འདྲ་གི་སྡུག་བསྔལ་མྱོང་དགོས་རེད། ད། དེ་མ་ཡིན་པའི་སེམས་ཅན་ད་སྡུག་མཁན་ཞེ་དྲག་མང་པོ་ཡོད་རེད་དེ་ངན་སོང་དུ་སྐྱེས་སོང་ཙ་ན་ནི་གཅིག་ལས་གཅིག་སྡུག་ག་རེད་ཅིག་མ་སྡུག་ཡག་ཡོད་མ་རེད་ཡ།

རི་དྭགས་ཚོ་ལ་བརྟག་དཔྱད་འདྲ་བྱས། ཁོག་པའི་ནང་ལ་ག་རེ་འདུག་སེམས་ལ་ག་རེ་འདུག་ཀླད་པའི་ནང་ལ་ག་རེ་འདུག་བལྟས་ནས་ཚང་མ་ཤེས་ཀྱི་ཡོད་རེད། སྡུག་བསྔལ་ཡང་མྱོང་ལུགས་ཤེས་ཀྱི་ཡོད་མ་རེད། ཤ་ཚ་སྙིང་རྗེ་ཡོད་མ་རེད་ཁབ་བཙུགས་གང་ཐུབ་བྱས་ཅིག་ལྟ་གི་རེད། རེད་དེ། ཁོ་རང་ཚོ་ལ་སྡུག་བསྔལ་ཡོད། དེ་ནས་གཞན་པ་གཅིག་གིས་རི་དྭགས་ཟ་མཁན་དེ་གཅན་གཟན་ཡ་ཆད་དེ་ཅི་ཡིན་ན་རི་དྭགས་ཡིན་ན། ཅི་ནས་ཤི་ལོང་ཡོད་མ་རེད་གཞན་པ་གཅིག་གིས་ཟ་ཡག་རེད། རི་དྭགས་ཕལ་ཆེར་གཅིག་གིས་གཅིག་ཟས་ནས་ཤི་བ་རེད་ན་ནས་ཤི་ལོང་ཡོད་མ་རེད་ཨ་ན་ནས་ཤི་བ་ཡིན་ན་ན་དུས་ནད་གཡོག་ཡོད་མ་རེད་སྨན་ཡོད་མ་རེད་ལྟོ་ཆས་ཡོད་མ་རེད་ཆུ་འཐུང་རྒྱུ་རྩ་བས་ཡོད་མ་རེད་ན་ས་དེ་ག་རང་ལ་ཤི་སྡོད་དགོས་རེད་ཨ་དུས་རྒྱུན་བསྡད་པའི་སྐོར་དེ་ཡིན་ནའི་དེ་ག་རང་རེད་ཅིག་གཉིད་སྐྱིད་པོ་ཁུག་ཡག་ཡོད་མ་ཉལ་དུས་ཨ་མཆོག་ཀྲོང་ཀྲོང་བྱས་ཟ་མཁན་ཅིག་ག་ནས་སླེབས་ཡོང་བསམ་གཉིད་སད་ཆོག་ཆོག་གཉིད་སད་བ་དང་མཆོང་ཡག་བརྗེ་བ་ཁ་ཐུག་བྱས་ནས་པེ་ཏྲོལ་བག་ཉལ་སྡོད་བྱས་དེ་འདྲའི་གི་དཔེ་དངངས་སྐྲག་བྱས་ནས་ཉལ་སྡོད་དགོས་ཡ་བྱས།

ཡིན་ནའི་ལོ་བཅུ་གཉིས་ཙམ་རིང་ན་ཟས་ཟ་རྒྱུ་ཕ་ལྟར་བཞག་ནས་དྲི་མ་ཡང་རྩ་ནས་ཁ་རྒྱུ་མེད་མཁན། ཟས་ཀྱི་གཏམ་ཐོས་རྒྱུ་མེད་པ། གཟུགས་སྐུ་ངན་པ་སྐམ་པོ་རྐང་རྐྱང་ཆག་འགྲོ་བའི་ཀོ་དི་ཙམ་ནི་པའི་ཤིང་སྐམ་པོ་ནང་བཞིན་ཁྲོག་ཁྲོག། ཚིགས་གསེང་ནས་མེ་འབར། ཁོག་པ་ནང་ནས་མེ་འབར། དེ་འདྲའི་གི་སྡུག་བསྔལ་མྱངས་དགོས་མཁན། གཟུགས་སྐུ་མདོག་ངན་པ་སྐམ་པོ། སྟོབས་མེད་པ། ཨ་ནེ་མུ་གུ་ཡ་གཅིག་ཟས་སྤུ་གུ་སྐྱེས་དུས་སྤུ་གུ་ལྔ་བརྒྱ་ཙམ་གཅིག་ཡོང་མཁན། མ་ལ་ཟ་རྒྱུ་མེད་བུ་ལ་ཟ་རྒྱུ་མེད། ལོ་བཅུ་གཉིས་བཅུ་གསུམ་རེར་ཟས་ཀྱི་གཏམ་མ་ཐོས་པ་དེ་འདྲ་གི་སྡུག་བསྔལ་མྱངས། དགུན་ཁ་སླེབས་དུས། ཉི་མ་དེ་ཡང་གྲང་པོ། དབྱར་ཁ་ཟླ་བ་ཡང་ཚ་པོ། ཆུ་རྒྱུག་བསྡད་ས་ལ་མིག་བལྟ་སོང་མིག་བལྟ་བ་ཙམ་གྱིས་ཆུ་ཡང་སྐམ་ནས་གྲང་ཁང་མ་གཏོགས་མི་ལྷག་མཁན། དེ་ག་འདྲ་པོ་གི་ཆུ་འཁོར་ལོ་གི་སྡུག་བསྔལ་ཆེན་པོ་རེད་ཡིན་ན་དམྱལ་བའི་སྡུག་བསྔལ་བྱས་ན་ཡི་དྭགས་ཚེ་གང་གི་སྡུག་བསྔལ་དམྱལ་བ་བའི་ཆུ་ཚོད་ཅིག་གི་སྡུག་བསྔལ་ལ་ཁ་ཐིག་དོ་གི་མ་རེད། ཡི་དྭགས་དྲག་ཤོས་རེད་དམྱལ་བ་རྩིས་བྱས་ན། དེབ། ད་ཡི་དྭགས་ལས་ནི་དུད་འགྲོ་ཞེ་གཅིག་གིས་དྲག་གི་ཡོད་རེད།

ད་དེ་ལས་ཀྱང་དུད་འགྲོ་ཁ་འཐོར་བ་དེ་སྐྱིད་ཤོས་རེད་མི་དང་ཁྱད་པར་མེད་མཁན་གཅིག་རེད། དྲི་བ། འཛམ་བུ་གླིང་ན་ཡ་ཡོད་སྡེ་བ་དུ་དུད་འགྲོ་ཡུལ་ན་ཡོད་མ་རེད་བ་དུད་འགྲོ་ཁ་འཐོར་བ་དེ་ཚོ་སྐྱིད་ཤོས་གཅིག་རེད། ད་ནི་དུད་འགྲོ་ཚོའི་སྡུག་བསྔལ་གལ་འབྲེལ་དུ་ང་ཚོའི་མིག་གིས་མཐོང་བ་རེད། དུད་འགྲོ་ཚོ་དེ་ནི་འབའ་གསོན་པོ་ཁོ་རང་འབའ་གཅིག་གིས་ཟ་བཞག་གི་རེད། ཟ་བའི་ནང་ནས་ཀྱང་ཨ་མས་འབའ་བསད་བྱས་ཟ་རོགས་བྱས་ན་འགྲིག་གི་རེད་ང་ཤ་ཟས་ན། མ་བསད་པ་ཀྱི་གསོན་ཟ་བྱས་ནས། གཅིག་གིས་སོ་བརྒྱབ་ནས་རིག་པ་ལྟ་ག་གི་རོ་བྱ་ལོས་མ་བུ་གང་ག་ལོག་གི་རོ། དབུགས་མ་ཆད་གོང་ནས་ཞོ་གུ་གཡུག་གུ་གཡུག་གུ་སྐད་རྒྱག་གི་རྒྱག་གི་ལས་ཕལ་ཆེར་ཟ་ཚར་འགྲོ་གི་ཡོད་རེད་དེ་འདྲ་གི་འཇིགས་སྐྲག་དངངས་གསུམ་གི་སྡུག་བསྔལ། དུས་རྒྱུན་དུ་བས་ཞིག་གིས་གཞན་དུ་ཟ་ཏོ། དེ་འདྲའི་ཅན་གཅིག་གིས་གཅིག་ཟ་གཅིག་གིས་གཅིག་ཟ། ཤེས་དོན་དེ་འདྲའི་མ་རྟོགས་པ་ཅིག་གིས་བཟང་ཞིག་བྱས་ཡ་ཤེས་པ་ཡོད་མ་རེད། ཨ་ཁོ་ལ་མགོན་སྐྱབས་དཔུང་གཉེན་མེད་ལྟོ་སྟེར་མཁན་མེད་དགུན་ཁ་ཆུ་དཀོན་དུས་ཆུ་འཐུང་མ་འགྲོ་རང་འགྲོ་ཆུ་ཁ་ལ་འགྲོ་དུས་ཟ་མཁན་དང་ཐུག། ཨང་དེ་རིགས་པའི་སྡུག་བསྔལ་ཆེན་པོ་རེད། ད་དེ་རྩིས་བྱས་ན་མི་ཡིས་བདག་པོ་རྒྱབ་པའི་དུད་འགྲོ་དེ་སྐྱིད་ཤོས་རེད། ཨ་མི་ཡི་གོ་ཡོད་པའི་དུད་འགྲོ་ཡ་གཅིག་ཆུ་སྐལ་མེ་ཏོག་ཉི་ཟླ་སེ་གུ་ཁལ་སྐེ་གུ་ནག་གུ་པི་སྟོང་གུ་དུ་ཨ་ནི་ཅི་དུ་བ་ཅི་ད་བ་ན་མལ་རྒྱལ་སྟོང་གུ་དུ་བག་སྟོང་གུ་དུ་གདུང་སྟོང་གུ་བར་ཅིག་བཀོལ་ཞིང་སྤྱོད་པ་ཞག་གཅིག་པའི་རྡུང་སྟངས་མི་འདྲ་བ་སྣ་ཚོགས་ཡོང་རེད།

མེད། དམྱལ་བའི་མེ་ནང་ལ་མར་སྐྱེས་ན་སྡུག་བསྔལ་ག་འདྲ་མྱོང། རང་སྟེང་དུ་སྡུག་བསྔལ་མྱོང་བའི་བསམ་བློ་གཏོང་དགོས་གནས་ནི་ཞེད་སྣང་ཡོང་གི་རེད་འཇིགས་སྐྲག་ཡོང་གི་རེད་དེ་ཡོང་རོགས་བྱས་སོང་ན་ཡང་ངེས་འབྱུང་སྐྱེ་གི་རེད་ངེས་འབྱུང་སྐྱེས་ནས་སྡིག་པ་སྤང་ཐུབ་གི་རེད་དགེ་བ་སྒྲུབ་ཐུབ་གི་རེད་དེ་བསམ་བློ་གཏོང་དགོས་རེད། ངན་སོང་གི་སྡུག་བསྔལ་ལ་ཡ་དཔེ་ཞེད་ནས་སྐྱེ་བ་ཕྱི་མ་དེར། མ་འགྲོ་ཀ་མེད་སྡིག་པ་བསགས་ཚར་ན་སུས་དམིགས་བསལ་གཏོང་མཁན་ཡོད། སྡིག་པ་ལ་བཤགས་སྦྱོང་མ་ཐུབ་ན། སྐྱེ་བ་སྔ་མ་སྡིག་པ་དཔག་ཏུ་མེད་པ་བསགས་ཚར་རེད། ཚེ་འདི་ལ་ནི་སོ་སོའི་དྲན་པ་སོས་ཚུན་ཆད་ལ་སྡིག་པ་ནི་ཞེ་དྲག་བསགས་ཚར་རེད། དེ་འདྲ་ཡིན་ཙང་སྡིག་པ་ཁེངས་ནས་ངན་སོང་མ་འགྲོ་ཐབས་ཡོད་མ་རེད། དེ་འདྲ་གི་འགྱོད་པ་བཅས་སྐྱང་དྲུག་བཅས་སྡིག་པ་དག་གི་ཐབས་སྤྲད་དགོས་རེད་དེ་ཡིན་ན་ཁྱོད་འདི། ལང་ཚོ་ནག་ཚོང་གི་མིག་སྐོར་ནང་ལ་སྐྱང་དྲུག་ཡོད་མ་རེད།

ཅིག་ད་གི་རྩ་བ་ཉིད་ནི་བས་འདུས་པ་མེད་པ་ནི་རིས་མེད་གང་ཞེས་འདུས་པ་དེ་ཕུན་ཕུན་ཆེ་དྲག་ཆེ་བ་དུ་མར་སྨྲ་བ་ནི་ས་བཞག་པ་ཡིན་ཙང། བས་སྤོང་ཆེ་དྲག་ནི་ཁོ་རེ་བས་ག་ཟས་དེ་བྱས་ནས་ན་ཁ་གུབ་དང་མཉམ་པར་འགྲོ་བྱེད་ཡོད་ཙང་ད་ཁ་བུ་དང་རེ་བ་སྟེ། ཡིན་ནའི་སྡིག་པ་འབྱུང། ཅིག་ཅིག་ཡིན་ནི་ཅིག་བྱེད་རྒྱུ་དང་ཡོད་རེད་དེ། ཨ་ནི། སྡིག་པ་ལ་བསམ་བློ་གཏོང་ན་ནི། ཨ་ནི། ང་ཚོ་བྱེད་ཚད་སྡིག་པ་འདྲ་གཅིག་རེད། ཁ་ནི་ཀའི་ཤས་ནི་འདུས། མི་ལ་པའི་བསམ་བློ་ཁག་ཁག་བྱས་གཅིག་བཤད་གཡོ་སྒྱུ་བྱས་ཀོ་ཐང་ཀོ་ཐང་བྲད་ཅིག་བཤད་པ་དེ་སྡིག་པ་རེད། ཁ་ཐུག་མེན་པ། ད་ནང་བཞིན་གྱི། དགུ་ལ་མུ་གུ་གི་ང་བཅད་རེད་རྫུན་རེད་ཕལ་ཆེར་སྡིག་པ་རེད་འདི་རེད། སྡིག་པ་ཟག་བཅས་ལ་རྒྱུན་ཆད་ཡོད་མ་རེད། ཀྱི་ནང་དུ་དང་པོ་སྲོག་གཅོད་རེད། སྲོག་གཅོད་པའི་མི་དགེ་བ་དེ་ག་འདྲའི་རུ་པ་གཅིག་ལ་ཟེར་གི་རེད་ཟེར་ན་སྲོག་གཅོད་ཟེར། མི་བསད། དུད་འགྲོ་བསད་འབུ་སྲིན་བསད། ཐ་ན་དཔེར། ག་རེ་ཡིན་ནའི་ཅིག། སྲོག་ཆགས་ཡིན་ཕྱིན་ཆད་གཅིག་བསད་ན་བསད་པའི་སྡིག་པ་ཡོད་རེད། སྲོག་གཅོད་ཡ་དེ་ལ་གཞི་བསམ་པ་སྦྱོར་བ་མཐར་ཐུག། བཞི་གི་སྒོ་ནས་ཧ་གོ་དགོས། ཡན་ལག་ལྔ་བརྩི་དགོས་དེ་བྱུང་ན་ནི། བསམ་པ་ལ་ཀུན་སློང་འདུ་ཤེས་གཉིས་བྱས་ན་ཡན་ལག་ལྔ་རེད། གཞི་ག་འདྲ་ཅིག་རེད་ཟེར་ན་གཞི་སེམས་ཅན་ལ་བརྟེན་པ་རེད། སྲོག་གཅོད་ཡ་གི་གཞི་དེ་སེམས་ཅན་ཡིན་དགོས་རེད་སེམས་ཡོད་མཁན་གཅིག་མ་གཏོགས། རྡོ་བཅག་ན་ནི་སྲོག་བཅད་པ་མ་རེད་ཤིང་བཅད་ན་སྲོག་བཅད་པ་མ་རེད། སེམས་ཡོད་མཁན་གཅིག་རེད་སེམས་ཅན་གཅིག་སྲོག་བཅད་དགོས་རེད། སུ་འདྲ་ཅིག་བསད་གི་ཡིན་ན་ཅིག་བསད་དགོས་བ་ཚང་མའི་མ་ག་དྲ་ཅི་དགུ་ར་པས། དྲི་རེ་ཅི་ཁེ། ད་ད་གུ་ཁ་ཏི་བ་སླེབས་ཡོང་ས་ཁོ་ཧ་གོ་བ་རེད་ཆི་དེ་གུ་དེ་ག་བྱས། མི་སུ་ཡིན་ན་ཁོ་བསད་དགོས་བ་ཚང་སེམས་ལ་ཡོད་པ་དེ་བསད་དགོས་དང། བསད་ནས་ཁོ་མིན་པ་ཅིག་སླེབས་ཡོང་ནོ། ནག་ཁུང་ལ་ཡག་པོ་ཅིག་ངོ་མ་ཤེས། ཁོ་རེད་བསམས་ནས་བསད་བཞག་པ་ཡིན་ན་ནོར་རེ་རེད། གསོད་དགོས་ཡ་དེ་མ་གསོད་མི་དགོས་ཡ་ཁོ་རའི་གྲོགས་པོ་རེ་ཅིག་བསད་བཞག་པ་ཡིན་ན།

ད། གསོད་འདོད་ཀྱི་ཀུན་སློང་ཡོད་པ་དེ་འགྲིག་པ་རེད། འདུ་ཤེས་འཁྲུལ་སོང་རེད། འདུ་ཤེས་འཁྲུལ་བ་དེ་མ་བྱུང་བ་རེད་མོད་འདུ་ཤེས་མ་འཁྲུལ་བ་དེ་མ་ཚང་བ་རེད། ད། ཨུམ། ད། འདི་རེད། སྦྱོར་བ་ཚང་བ་དེ་དཔེར་མི་བསད་པ་རང་རེད་ཁོས་ག་རེ་ཡིན་ནའི་མེ་མདའ་བརྒྱབ་ནའི་གྲི་བརྒྱབ་ནའི་ག་རེ་བྱས་ཅི་བྱས་ཡོད་རེད་ཁོས། ཡང་མིན་མི་ལ་གསོད་བཅུག་ནའི་འདྲ་ཁོས་སྦྱོར་བ་དེ་ཁོ་རེས་བྱས་པ་རེད། མཐར་ཐུག་སྲོག་དབང་འགགས་པ་བྱ་བ་དང་སྲོག་དབང་འགགས་པ་དེ་ཁོས་གསོད་ཡག་དེ་མ་འགགས་པ་རེད་དེ་མ་གསོད་ཡག་དེ་སྲོག་དབང་འགགས་པ་རེད་མཐར་ཐུག་དེ་ཡོག་རེད་ཡོག་རེད་མཐར་ཐུག་དེ་ལ་ཁོ་འདུ་ཤེས་འཁྲུལ་ནས་བསད་དགོས་བསམ་པ་དེ་མེན་པ་མི་བསད་བསམ་པ་དེ་ཤི་བ་ཡིན་ཙང་སྲོག་གཅོད་ཀྱི་ལས་ལམ་དངོས་གཞི་དེ་མ་བྱུང་བ་རེད། ཕྱི་ལོགས་ད་མེ་འདྲ་གཏོང་ཚང་ཚང་ཆགས་སོང་མི་ཁོང་དང་མི་འདྲ་པ་དེ་བ་ཡ་མེ་གཏོང་ན་ས་ཆ་ག་ལ་འབུ་ཨེ་འདུག་མི་འདུག་ལྟ་དགོས་རེད། འབུ་མི་འདུག་བསམ་པ་ཡིན་ན་མེ་སྤར་བཞག་པ་རེད། ཡོད་ན་ཡོད་མེད་ན་མེད་བསམ་མེ་སྤར་བཞག་པ་ཡིན་ན། འབུ་བཅུ་བསད་ན་སྲོག་གཅོད་བཅུ་བྱུང་བ་རེད་འབུ་བརྒྱ་བསད་ན་སྲོག་གཅོད་བརྒྱ་བྱུང་བ་རེད། གལ་སྲིད་སོ་སོས་དགྲ་འམ་ག་ས་གཅིག་ལ་གྲི་བཙུགས། ཁོ་དེའི་རིགས་བཞག། ཁོ་མ་ཤི་གོང་ནས་རང་ཤི་སོང་ན། སྲོག་གཅོད་ཀྱི་སྦྱོར་བའི་སྡིག་པ་དེ་ཡོད་རེད་དེ། དངོས་གཞི་གི་སྲོག་གཅོད་ཀྱི་ལས་དེ་མ་བྱུང་བ་རེད། དངོས་གཞི་ཤི་དུས་རང་ཤི་ཚར་བ་ཡིན་ཙང། དངོས་གཞི་དེ། སྔ་དང་མཉམ་དུ་ཤི་བ་ལ་དངོས་མེད་ལུས་གཞན་སྐྱེས་ཕྱིར་རོ་གསུངས་པ་རེད། ང་ཚོ་ཚོགས་འདུ་ཚོགས་ནས་དྲི་བའི་དཔྱད། ཨ་ད་མི་གཅིག་ཡག་པོ་མི་འདུག་ང་ཚོ་གནོད་བྱེད་མཁན་གཅིག་རེད་དེ། བའི་ལོང་པ་གནོད་མཁན་རེད་རྒྱལ་ཁབ་ལ་དགྲ་གཏོང་མཁན་རེད་ཁོ་མེད་པར་བཟོ་དགོས་རེད་དམག་རྒྱག་དམག་མི་གཏོང། ང་ཚོ་མི་བརྒྱ་ཐམ་པ་འདིའི་ཚོགས་ཚོགས་ནས། གསོད་མཁན་མི་བཅུ་ཙམ་གཅིག་གཏོང་ཁ་བྱས་ཏེ་ཁོས། ཁོས་ཕ་གི་གཅིག་བསད་བཞག་ན། ང་ཚོ་རྐང་འགྲོ་ལོག་གི་མི་རེ་རེ་རེ་རེ་བསད་པ་དང་གཅིག་པ་ར་ར་ཆ་ཚང་པའི་སྲོག་གཅོད་ཆེ་ཆུང་ཡོད་མ་རེད་སྡིག་པ་རེ་རེ་རེ་བྱུང་བ་གཉིས་བསད་ནི་གཉིས་གཉིས་བསད་པའི་སྡིག་པ་ཁོས་བརྒྱ་ཐམ་པ་བསད་ནི་མི་རེ་རེ་གི་བརྒྱ་བརྒྱ་བསད་པའི་སྡིག་པ་ཕལ་སྐད་ག་རེ་བྱས་བྱས་ཏེ་འདིར་གྲོས་བྱེད་མཁན་གི་མི་ཚང་མ་ཡོད་རེད། མ་བྱས་པ་རེད་ལས་བསགས་པ་རེད་ད་ལས་བསགས་ཡག་དེ་གཙོ་བོ་དེ་རེད་བ་ལས་བྱེད་རྒྱུ་མ་བྱུང་རེད་ལས་བྱེད་མཁན་མི་བཅུ་དུ་གཅིག་བཏང་བཞག་པ་རེད་བ། འདིར་སྐྱིད་པོ་བྱས་བཏང་བྱས་བསྡད་ད་ལྟ་ཅི་བྱས་ནི་འདོན་མི་འདོན་དེ་ག་བྱས་ཡོད་འགྲོ། སྡོད་མ་སྡོད་མིའི་སེམས་ཅན་གཅིག་ཁ་བསྐྱེལ་བ་དེ་ཁོ་ཚོ་གཅིག་གི་ལས་ཀ་བྱེད་དུས་སྲོག་གཅོད་གི་སྡིག་པ་དེ་རང་གིས་བསགས་པ་རེད་གཅིག་པ་རེད། ཁོས་བསམ་བློ་མེད་པ་གཅིག་ལ་ཡང་ལས་ཀ་བྱེད་ཤུལ་ལ་ཅི་དག་ཅི་དག་ཕར་གཡུག་ཚུར་གཡུག་བྱས་ནས་ཅིག་ཐེ་རེ་ཞོག་མི་མགོ་ལ་ཐེབས། མི་ལ་བ་ཅིག་གནད་འགག་ཆེ་ས་ལ་ཐེབས་ཤི་སོང་བ་ཡིན་ན། སྲོག་གཅོད་ཡོད་མ་རེད་ཁོ་ལ། གྲི་བཙུགས་པ་ཡིན་ན་འདྲ་དུག་སྤྲད་པ་ཡིན་ན་འདྲ་ཅིག་བྱས་ཁོ་ན་ནས་ཤི་རྒྱུ་མ་བྱུང་གོང་ལ་ཨ་ཁ་ད་ང་དེ་གསོད་ཡག་མེད་པས་དེ་ད་དེ་གསོད་མི་ཉན་བསམ་པའི་བསམ་པ་དེ་དཔེ།

དངོས་ཡིན་ནའི། ཕྲུ་གུ་སྐྱེ་རྒྱུ་ཁོག་པ་ནང་ལ་ཕྲུ་གུ་ཆགས་ཏེ་ཡོད་དུས་འདོད་པ་སྤྱད་ན་ལོག་གཡེམ་རེད། དཀོན་མཆོག་གི་རྟེན་དང་བླ་མ་དང་དགེ་འདུན་དང། ཕ་མ་དང། དེ་ཚོའི་མིག་གིས་མཐོང་ས་ལ་འདོད་པ་སྤྱད་ན་ལོག་གཡེམ་རེད། ས་གང་ལ་ཨོང་གྱོང་རྩུབ་བྱས་ནས་པའི་གཟུགས་པོ་ལ་གནོད་ཡག་སྒང་ལ་འདོད་པ་སྤྱད་ན་ལོག་གཡེམ་རེད། གཞན་གྱི། དཔེར་ན། བུད་མེད་ཀྱི། ཁ་དང་བཤང་ལམ་བཅས་སྐྱེས་པ་གཞན་དག་གི་ཁ་བཤང་ལམ། གཉིས་བཅས། དེ་འདྲ་ལ་འདོད་པ་སྤྱད་ན་ལོག་གཡེམ་རེད། གལ་ཏེ། རེག་པའི་བདེ་བ་མྱང་བའི་སྒང་ལ། འདིར་ལས་ཀྱི་མཐར་ཐུག་རྫོགས་པ་རེད། སྲོག་ཆད་པའི་སྒང་ལ། རྫོགས་པ་རེད། རྐུ་ཡི་མཐར་ཐུག་དེ་ལ་གནས་ནས་སྤགས་པ་ཞེས་པ་རེད།